དེར་མ་ཟད་ན་ཚ་ཆེན་པོ་དེ་འདྲ་ཞེ་དྲག་ཡོང་གི་འདུག་པ་དགུན་ཁ་ནས་ཁ་བ་ཆེན་པོ་བབས་ཡ་ལ་སོགས་པ་དང་ཡང་ན་རླུང་ཆེན་པོ་རྒྱུ་བ་ལ་སོགས་པ་དང་རྩྭ་ཤིང་རྒྱས་པ་ནགས་ལ་སོགས་པ་དེ་ཚོ་མདངས་འཕྲོག་འགྲོ་བ་ལ་སོགས་པ་དང། ནད་དེ་ཡིན་ན་རང་གི་ལུས་ཀྱི་གཟི་བརྗིད་དང་སྟོབས་དང་མདངས་ལ་སོགས་པ་དེ་ཚོ་འཕྲོག་འགྲོ་བ་དབང་པོ་ཚང་མ་ཐམས་ཅད་ཉམས་འགྲོ་བས་དེ་འདྲ་ཞིག་ཆགས་ཀྱི་འདུག་པ་ལུས་ཀྱི་རང་བཞིན་འགྱུར་བས་སྡུག་བསྔལ་དང་ཡིད་མི་བདེ་བ་འཕེལ་ཞིང་དེ་ལ་ཤས་ཆེར་གནས་པས

ནི་ལུས་ལ་ཁབ་བཙུགས་པ་དང་གྲི་བརྒྱབ་པ་ལ་སོགས་པའི་ངང་དུ་སུ་ཡིན་ནའི་འདོད་ཀྱི་མ་རེད་པ་མ་ན་ན། ནི་ན་ཚ་ཡོང་དུས་མ་བཟོད་རང་བཟོད་བྱས་ནས་བཟོད་དགོས་བྱུང་པ་རེད་པ་སྲོག་དང་བྲལ་བར་འགྱུར་བས་ཡིད་མི་བདེ་བ་སོགས་ཟེར་སྡུག་བསྔལ་དེ་ཡིས་ད་ན་ཚ་དེ་ཡི་ང་ད་རེས་དྲག་ཡོང། ད་ང་ཤི་མི་ཡོང་བསམ་ཚུལ་སྣ་མིན་བྱས་ནས་ཨོ་དེ་འདྲའི་སྡུག་བསྔལ་ཡོད་རེད་པ་ལུས་ཀྱི་སྟོབས་ཤོར། ཁ་སྣ་སྐམས་ཤིང། ཞེས་གསུངས་ད་རེ་སྐྱེས་པ་དར་མ་ཞིག་ཡིན་ཡང།

འཆི་བའི་སྡུག་བསྔལ་ནི་རྒྱ་ཆེར་རོལ་པ་ལས། ལོངས་སྤྱོད་དེ་ཚོལ་བས་མ་འགྲོ་ལྟ་སོང་ན་རྗེས་མ་ནི་ཚུར་ལོག་ལོག་རྒྱུ་ཡོད་མ་རེད། ཤིང་གི་ལོ་མ་དེ་ཚོལ་བས་ནི་ལྷག་པ་ཡི་གེ་ལྟ་སོང་ན་རྗེས་མ་ཤིང་ཕུང་དེ་ལས་སྐྱིད་པ་སྐྱིད་པ་རེད་དེ་ཡིན་ནའི། ཁ་བྲལ་ལྟ་སོང་ན་རྗེས་མ་ཐུག་ཡག་ཡོད་མ་རེད་ཞེས་པ་ལྟར་ལོངས་སྤྱོད་དང་མཛའ་བཤེས་དང་འཁོར་དང་ལུས་རྣམས་སྡུག་པ་ཕུན་སུམ་ཚོགས་པ་ཐམས་ཅད་དང་བྲལ་བ་དང་འཆི་ཚེ་སྡུག་བསྔལ་དང་ཡིད་མི་བདེ་བ་དྲག་པོ་མྱོང་བ་སོགས་དང། གཤེད་ཆེན་པོ་བཞི་ནི་ཕྱོགས་བཞི་ལ་ཡོང་གི་ཡོད་ཟེར་ག་ཚོད་ཟེར་བ་ཕྱོགས་བཞི་ལ་ཡོང་པ་ཡིན་ན་དེ་ལ་ནི་ཐབས་ཤེས་ཆོས་ནི་ཡོད་མ་རེད། འོ་དེ་དང་འདྲ་བ་དེ་སྐྱེ་རྒ་ན་འཆི་ཡི་སྡུག་བསྔལ་བཞི་པོ་དེ་རེད། སྡུག་པ་དང་བྲལ་བའི་སྡུག་བསྔལ་ནི་རང་གི་བླ་སློབ་མཆེད་གྲོགས་ཕ་མ་མཛའ་བཤེས་སོགས་གཅེས་ཤིང་ཕངས་པ་ཇ་ཕོར་གང་འཐུང་བའི་ཚེའང་འབྲལ་མི་ཕོད་སྙམ་བྱེད་པ་དེ་དག་དང་དབང་ཐང་རྒྱུ་ནོར་ལོངས་སྤྱོད་སོགས་སོགས་དང་བྲལ་བ་དང་རབ་བྱུང་ཡིན་ཡང་རྒ་ཤི་ཚུལ་ཁྲིམས་དང་བྲལ་བ་ལྟ་བུའི་སྡུག་བསྔལ་སོགས་སྣ་ཚོགས་ཡོད་དེ་དག་ཀྱང་རང་རང་སྒེར་ལ་མི་འོས་པ་ཞིག་བྱུང་བ་མིན་ཞིང་འཁོར་བ་ལ་རང་ཆས་སུ་ཡོད་པའི་རྟགས་ཡིན། སྡུག་བསྔལ་དེ་ལྟ་བུ་བྱུང་བ་དེ་ཡིན་ན་མི་འོས་པ་ཅིག་རང་རང་ཐོག་ཏུ་བབས་པ་མ་རེད་འཁོར་བར་གནས་པ་ཡིན་ཙང་མེའི་དཀྱིལ་ལ་བསྡད་ན་ཚ་དྲོད་བྱེད་པ་རེད། མི་འདོད་པ་དང་འཕྲད་པའི་སྡུག་བསྔལ་ནི་མི་འདོད་ཅེས་པ་ཡིད་དུ་མི་འོང་བ་སྟེ་དགྲ་སོགས་དང་འཕྲད་དེ། རང་ལ་ཉེས་བརྡེག་གཏོང། ཅ་ལག་འཕྲོག་པ་ལ་སོགས་པའི་ཚུལ་ཡོང་གི་རེད་དང། ནད་གདོན་དང་འཕྲད་ནས་མནར་གཅོད་མྱོང་བ་སོགས་སྨྱོ་བ་སོགས་དང། ནད་ཀྱི་གདོན་དང་འཕྲད་བྱས་ནས་རང་ཉིད་སྨྱོ་འགྲོ་བ་ལ་སོགས་པ་སྨྱོན་པ་ཆགས་འགྲོ་བའི་དེ་འདྲ་ཡིན་ནའང་ཡོང་གི་རེད་པ། ཁ་མཆུ། རྒྱལ་པོའི་ཆད་པ། ཁ་མཆུ་དེ་ཚོ་ཁ་མཆུ་རྒྱག་སྙིང་འདོད་དགོས་པ་མ་རེད་དེ་ནི་ཁ་མཆུ་རྒྱག་དགོས་ཡོད་དམ། རྒྱལ་པོས་ཆད་པ་ཕོག་པ་ལྟ་བུ་དང། རྐུན་པོ་དང་ཐོས་པ་སོགས་ཀྱི་སྡུག་བསྔལ་ལ་ཐ་མི་དད་ཉེས་སྦྱོང་ན། བྲེལ་བས་གཅེས་ཏུ་ཐོགས་ཏེ་ལུས་སེལ་ཤེད་དུ་ང་དགོས་པ་ཡང་ཁུ་བས་ནད་པའི་སྐྱོན་རང་ཆས་སུ་འབྱུང་བ་སྟེ། བོང་བུའི་རྟ་ཕོ། རྒྱན་མ་བཟོས་པ་དང། ཁྱི་ལྕི་མོ་ཡི་ཁུ་དགོས་པ་ཚུལ། ཁོ་རང་གི་ལས་དབང་ལ་རང་ཆས་སུ་ཡོད་པའི་ཡིད་ཀྱིས་མི་སེལ་བ་ཞིག་འབྱུང་བ་མེད། དགེ་བཤེས་སྤུ་ཏོ་བ་སོང་ལས་རལ་གྲི་གོང་དུ་ཅི་འཕེན་ཁྱི་ན་ཚ་དང། ན་ཚ་དང་འཆི་བ་ལ་སོགས་པའི་སྡུག་བསྔལ་འབྱུང་བ་ནི་ན་རྒྱུ་ཅིག་ན་བ་ཡིན་འཆི་རྒྱུ་ཞིག་འཆི་བ་ཡིན་གྱི་དེ་ལ་མི་འོས་པ་ཞིག་གློ་བུར་དུ་འབྱུང་བ་མིན། འཁོར་བའི་མཚན་ཉིད་དང་རང་བཞིན་ཡིས། ཁུ་བའི་གནས་རིགས་ལ་དེ་ལས་མ་འདས་རང་ཅག་དེ་ལས་ཡིད་འབྱུང་ན། སྐྱེ་བ་སྤང་དགོས་ཞེས་དེ་ལ། རྒྱུ་སྤང་དགོས། དེ་ལྟར་མི་འདོད་པ་ཡིན་ན་འཁོར་བའི་སྐྱེ་བ་སྤང་དགོས། འཁོར་བའི་སྐྱེ་བ་སྤོང་བར་བྱེད་པ་ལ་འཁོར་བའི་སྐྱེ་བ་ལེན་ཡག་གི་རྒྱུ་དེ་སྤང་དགོས། རྒྱུ་དེ་ལས་ཉོན་གཉིས་པོ་དེ་རེད་པ། ཞེས་གསུངས་པ་ལྟར་ཡིན་པས་རང་ཅག་འཁོར་བའི་སྡུག་བསྔལ་མྱོང་བར་མི་འདོད་ན་འཁོར་བ་ལས་ཐར་ཐབས་བྱེད་དགོས་གསུངས།

གྲོགས་སུ་དང་འགྲོགས་ཀྱང་སྡུག་བསྔལ་གྱི་གྲོགས་ཡིན་པའི་རྟགས་རེད། གཡོག་པོ་གཅིག་མ་འགྲིག་པར་གཉིས་བརྗེ་དགོས་ཡ་གཉིས་མ་འགྲིག་པར་གསུམ་བརྗེ་དགོས་ཡ། དགའ་གྲོགས་ཡིན་ན་ཡང་གཅིག་ཡ་མ་འགྲིག་གཉིས་ཡ་མ་འགྲིག་ཀྱི་མང་པོ་འགྲོགས་དགོས་ཡ། ནས་རང་གི་གྲོགས་པོ་ཡིན་ནས་ཧ་མ་གྲོགས་པོ་ཡིན་ནས་བརྒྱ་སྟོང་ལ་སོགས་པ་བཟོ་བརྗེས་ནས་ཅི་ཡ་ཐག་མ་ཆོད། དེ་འདྲ་ཡེ་དགོས་ཡ་དེ་ནི་འཁོར་བ་ན་གནས་པའི་གྲོགས་གང་འདྲ་ཞིག་དང་འགྲོགས་པ་ཡིན་ནའི་སྡུག་བསྔལ་གྱི་གྲོགས་ཡིན་པའི་རྟགས་མཚན་དེ་རེད། བྱ་ཚུལ་ཁྱད་ཆོས་ཀྱི་ལོངས་སྤྱོད་གང་ལ་ལོངས་སྤྱོད་ཀྱང་སྡུག་བསྔལ་གྱི་ལོངས་སྤྱོད་ཡིན་དགོན་པ་སོགས་གནས་གང་དུ་གནས་ཀྱང་སྡུག་བསྔལ་གྱི་གནས་ཡིན་དགོན་པ་ན་གནས་པ་ཡིན་ནའི་སྡུག་བསྔལ་གྱི་གནས་རེད་མ་གཏོགས་སྡུག་བསྔལ་ལས་ཐར་ཡོད་མ་རེད། ད་ལྟ་རང་རེའི་དང་པོ་གྲྭ་ས་ནས། དེར་སྐྱིད་པོ་མ་བྱུང་ནས་གཞན་ཞིག་ཏུ་སོང་ན་ཨེ་དྲག་གི་རེ་བ་རེ་ཡང་ཡིད་དུ་འཕྲོད་པ་ཞིག་མ་བྱུང་བ་ན་གནས་སྐོར་ལྟ་བུར་སོང། དེ་ལྟར་དུ་སྐྱིད་པོ་མ་བྱུང་ནས་ཕ་ཡུལ་དུ་སོང་བས་ཨེ་དྲག་བསམ་ནས་དེ་ལྟར་དྲི་བ་དང་ད་ལྟ་རང་བཞིན་གང་ལ་ཡང། སྟོང། མྱོང་ན་ལྟོ་གོས་གཏམ་གསུམ་གྱི་ངང་བ་སྐྱེས་ཏེ། གྲ་མ་འདྲིས་པའི་སྐྱེས་གཉིས། ཙི་ཙི་ལས་མི་འབྱུང་བ་ཡང། འཁོར་བའི་སྐྱོན་ཏེ་དེ་ནི་མི་ཡི་སྡུག་བསྔལ་ངོ་སྤྲོད་པ་ཡིན། དེས་མ་སྤྲད་ན་སྡུག་བསྔལ་ཐམས་ཅད་ཀྱི་གནས་དང་གྲོགས་སོགས་ཅིག་བྱས་ནས་འབྱུང་བ་དང་འཁོར་བ་ཟེར་བ་དེ་ལ། ཕར་ཚད་ཐག་རིང་ཞིག་ཐག་རིང་ཞིག་ན་ཡོད་པ་གོ་ཉེན་ཡོད་ཟེར་ད་ལྟ་ང་རང་ཚོ་སྡུག་བསྔལ་བྱང་དུ་གྱེས་དེ་ཚོ་འཁོར་བའི་སྡུག་བསྔལ་ཡིན་པ་ནི་ངོ་སྤྲོད་བྱེད་དགོས་རེད། རང་ལ་འཁོར་བ་ལ་འདས་པ་ཡིན་ས་སྡུག་བསྔལ་དེ་ཚོ་ནི་རང་ཐོག་ཏུ་འོང་བ་རེད། འཁོར་བ་འཁོར་བ་གསུང་ཡས་དེ་ཐག་རིང་པོ་ཅིག་ལ་བསམ་བློ་གཏོང་རྒྱུ་ཡོད་མ་རེད་རང་གིས་མྱོང་བསྡད་མཁན་དེ་རེད་གསུང་ཡིན་པས

དཔག་ཚད་བརྒྱད་ཁྲིའི་ཆུ་ལས་ཡར་ཐོན་དཔག་ཚད་བརྒྱད་ཁྲིའི་ཆུ་ལ་ནུབ་སྟེ་ཡོད་རེད་པ་དཔག་ཚད་བརྒྱད་ཁྲིའི་འོག་དེ་ལ་མར་འགྲོ་དུས་སྐབས་ལ་ཨ་ནི་འོད་ཅན་ཟེར་རྒྱུ་ཅིག་ཟླ་བའི་ཕྲེང་བ་ཟེར་རྒྱུ་གནས་བཟང་པོ་ཟེར་རྒྱུ་མི་གཡོ་བ་ཟེར་རྒྱུ་བཞི་ཡོད་ཡིན་པས་འོ་དེ་གྲོང་ཁྱེར་བཞི་པོ་དེ་ཡིན་ན་ལྷ་མ་ཡིན་གནས་ས་གི་གྲོང་ཁྱེར་བཞི་པོ་དེ་ཡིན་པས། ལྷ་དང་རྒྱང་རིང་མཐོང་མ་མ་མཐོང་དེ་ཤ་བོ་ཤ་ཀྱི་ཚོད་ལྟ་བུ་ལྷ་མིན་ནི་སྤྱིར་ལྷ་དང་ཆ་འདྲ་ཙམ་ལས་ལྷ་ལ་འགྲན་མི་ཐུབ་ཀྱང། ལྷ་མ་ཡིན་ལ་བུད་མེད་མཛེས་མ་ཡོད་པ་ལྷ་ཡིས་འཕྲོག་པ་དང། ལྷ་ལ་འཆི་མེད་ཀྱི་བཏུང་བ་སོགས་དཔལ་འབྱོར་ཆེ་བས་ལྷ་མ་ཡིན་དུས་རྟག་ཏུ་ཕྲག་དོག་འབའ་ཞིག་གི་སྡུག་བསྔལ་གྱི་མེས་གདུང་མེས་གདུང། རང་རེ་དགྲ་ཡི་དཔལ་འབྱོར་ཆུང་ངུ་ལ། ཕྲག་དོག་འགྲན་སེམས་ཅི་ཚ། ཅི་ཚི། མི་བདེ་བ་དེ་ཙམ་ཡོད་ན། ང་རང་ཚོ་ཡིན་ན་ད་ལྟ་སོ་སོ་གི་དགྲ་བོ་དེ། དགྲ་བོ་དེ་དཔལ་འབྱོར་ལོངས་སྤྱོད་ལ་སོགས་པ་མངའ་ཐང་ཡར་རྒྱས་འགྲོ་བ་དང་གོ་ས་ལ་སོགས་པ་ཆེན་པོ་ཡོང་བ་དཔལ་འབྱོར་ཆེན་པོ་ཡོད་པ་དེ་ལ་མི་བཟོད་པ་བྱས་ནས་སྡུག་བསྔལ་ཆེ་བ་རེད་པ། ལྷ་མ་ཡིན་དེ་ནི་ལྷ་ཡི་དཔལ་འབྱོར་དེ་ཚོ་མཐོང་དུས་སྐབས་ལ་དེ་ནི་ཕྲག་དོག་གི་སྡུག་བསྔལ་དེ་ལས་ཆེ་ཟིག་ཅིག་རེད། ལྷ་མ་ཡིན་ལྷ་ཡི་དཔལ་འབྱོར་ཆེན་པོ་ལ་མི་བཟོད་པ་འོང་བ་ལྟ་ཅི་སྨོས་པས། ནང་ཤི་ན་ནི་མ་ཐེག་ནས་འཐབ་པར་བྱེད་པ་ན་ཟེར། ནང་ཤི་ཟེར་ན་བསམ་བློ་གཏོང་གཏོང་གཏོང་བྱས་ནས། གང་ཤི་ཤི་ན་བས་ནི་མ་བཞག་བྱས་ནས་ལྷ་ཡི་དཔལ་འབྱོར་དེ་ཆེན་པོ་ཞེ་དྲག་ཡོད་པ་བྱས་རང་ཉིད་ལ་དེ་ལྟ་བུ་མེད་པར་བྱས། དེ་བྱེད་དུས་སྐབས་ལ་ནི་ལྷ་ཡི་དཔལ་འབྱོར་ལས་ཐོག་ཁ་འགྲོ་གོ། ཐོག་ཁ་བྲོ། འཐབ་པར་བྱེད་པ་ན་ལྷ་ཡི་གླང་ཆེན་ས་སྲུང་གི་བུ། སྣ་རྩེར་མཚོན་ཆ་བཅིངས་ལྗང་མདོག་ཆེན་པོའང་བཏུང་བ་དང། གླང་པོ་ཆེ་ས་ལ་རབ་བརྟན་སྲིང་ཉིད་དེ་མནའ་འགོག་ནས་ཕོ་རུ་རི་རྒྱོ་སྟེ་བཀོད་ལ། ལྷ་མ་ཡིན་དེ་ཚོ་ཚོད་མ་ཐང་ཞིག་བས་མ། དད་བྲོ་ཡས་དེ་འདྲ་ཡོང་དགོས་མེད། མཚོན་འཕངས་ཀྱང་ལྷ་རྣམས་ནི་སྐེ་ཆད་ཀྱི་བར་མི་འཆི་ལ། ལྷ་དེ་སྐེ་མ་ཆད་ཀྱི་བར་དུ་ག་པར་རྨ་བཟོས་པ་ཡིན་ནའི་ཤི་གི་མེད། ལྷ་མ་ཡིན་དེ་ལུས་ག་པར་ཐེབས་པ་ཡིན་ནའི་ཤི་འགྲོ་དགོས། ལྷ་མ་ཡིན་ནི་མཚོན་ཆ་གནད་གང་དུ་ཕོག་ཀྱང་འཆི་འགྲོ་བས།

བདེན་མི་འཚོལ་བ་དེ་འདྲ་འདི་མྱོང་གོ་རེ་ཟེར། ལྷ་ཡི་དེ་དེ་ལ་སྔ་ར་རང་རྒྱུ་ཚད་དུ་བཅད་ནས་ངེས་འབྱུང་དང། ཚེ་དེ་ཉིད་ལ་བསོད་ནམས་བསགས་པའི་དུས་རེད་མ་གཏོགས་བསོད་ནམས་ལ་ལོངས་སྤྱོད་པའི་དུས་མིན་ཟེར་ནས་གསུངས་ཡོད་རེད་བ། ལོངས་སྤྱོད་པའི་དུས་མེད་ཟེར། ལོངས་སྤྱོད་པ་དེ་ག་རེ་རེད་ཟེར་ན་གོས་རིན་ཐང་བྲལ་བ་ལ་སོགས་པ་དེ་ཚོ་ཆེན་པོ་ལ་ལོངས་སྤྱོད་པ་ཡིན་ན་བསོད་ནམས་ཆེན་པོ་ཞིག་རག་མྱང་འགྲོ་གོ་རེ། ལྷག་མ་ནི་ལྕང་སྐྱ་རོལ་པའི་རྡོ་རྗེ་གིས། ཐུའུ་བཀྭན་ཆོས་ཀྱི་ཉི་མ་གི་མགུར་གཅིག་གིས།

དེ་ནས་འདོད་ཡོན་རྐྱང་གཅིག་ལ་གཡེངས་བྱས་ནས་བལ་རྩེད་མོ་རྩེ་ཡས་ཙམ་དེ་འདྲ་མ་གཏོགས་ཆོས་རྩ་རྩ་ནས་ཉན་ཆོག་མ་རེད། ང་རང་ཚོ་མི་ཡུལ་ལ་བདེ་བ་ལ་དེ་འདྲ་ཡོང་གི་འདུག་བ། སྤུ་གུ་ཁ་ཤས་ཁ་ཤས་རྩེད་མོ་ལ་གཡེངས་བྱས་ནས་བསྡད་དེ་ཏེ་ཚུར་ཤོག་ལྟོ་ཟ་ག་ཤོག་ཟེར་དུས་ཡོང་རོགས་མ་བྱས་བྱས་ནས་རྩེད་མོ་རྩེ་བྱས་ནས་བསྡད་དགོས་ཀྱི་དེ་འདྲ་ཡོང་གི་འདུག་བ། དཔེ་ཆ་ལྟ་ཤོག་ཟེར་ན་ད་དཔེ་ཆ་ཁྲི་ལས་ག་བ་འདི་རེད་ཅིག་རེད། བརྙན་པ་ཞིམ་པོ་ཅིག་ཡོད་པ་ཡིན་ནའི་དེ་ཡང་མ་ཟས་བྱས་ནས་རྩེད་མོ་ལ་འགྲོ་དགོས་ཀྱི་དེ་འདྲ་འདུག་བ། དེ་མི་ཡུལ་གྱི་བདེ་བ་ཙམ་རེད་མ་གཏོགས་ལྷ་ཡུལ་བདེ་བ་མ་རེད་བ། ལྷ་ལ་སྐྱེས་ཚར་སོང་ན་བདེ་བ་ཆེན་པོ་ཞིག་ལྷ་ཡི་བུ་དང་བུ་མོ་ལ་སོགས་པ་ཁྲོ་ཆེ་འཛིན་པོ་རྣམས་ལ། ནི་མེ་ཏོག་མེ་ཏོག་གི་ར་བ་དེ་ཚོ་ནི་རྩེད་མོ་རྩེས་ནས་བསྡད་བསྡད་དེ་མགོ་ཤ་སྟག་འཁོར་བྱས་ནས་ཆོས་ཆོས་ནི་ཉན་སྲོལ་རྩ་ནས་ཡོང་གོ་མ་ཆོས་ཉན་སྲོལ་ལ་སོགས་པ་དེ་ཚོ་མེད་པ་ཡིན་ཙང་ཆོས་ཀྱི་བྱ་བ་དེ་ཡང་བྱེད་ཡས་ཡོང་གོ་མ་རེད་ཆོས་བྱེད་ལོང་ཡོད་མ་རེད། ང་རང་ཚོ་ཚེ་འདི་ཡི་བདེ་བ་ཆེན་པོ་ཅིག་བྱུང་ཚར་སོང་ན་ཁ་འདོན་དེ་ཆད་འགྲོ་འགྲོ་བྱེད་ཀྱི་འདུག་ང་ཏོག་ཙམ་ཅིག་ལོངས་སྤྱོད་ཆེ་བ་ཞིག་ཏོག་ཙམ་ཅིག་དབང་ཆེན་པོ་བྱུང་བ་ལ་སོགས་པ་དེ་འདྲ་བྱུང་སོང་ན་རང་གི་ཁ་འདོན་གྱི་ཡིན་རྒྱུར་དེ་ཁས་ལེན་བྱས་བཞག་གི་དེ་ཆད་འགྲོ་ཆད་འགྲོ་བྱེད་འགྲོ་བྱེད་ཀྱི་འདུག་ང་དེ་མི་ཡུལ་གྱི་བདེ་བ་ཙམ་མ་གཏོགས་ལྷ་ཡུལ་བདེ་བ་མ་རེད།

པ་ནས་ནི་བླང་བའི་སྤྱི་ཐོག་མར་བ་དེ་ཡི་ས་ངན་སོང་སོགས་དུ་མ་དུ་འགྲོ་གོ། དེ་འགྲོ་གི་མེད་པ་ཡིན་ཙང་ངན་སོང་གི་སྡུག་བསྔལ་དེ་ཚོ་ཅི་མཐོང་འོང་སྟེ་ད་ལྟ་ཡི་བདེ་བ་དང་ངན་སོང་གི་སྡུག་བསྔལ་དེ་ཚོ་འགྲན་བསྡུར་གྱིས་བྱས་ཏེ་གོ། ཨ་ནི། འཆི་འཕོ་ཞེ་དྲག་ཡོང་གི་རེད་བ། དེས་ན། རང་ཉིད་སྔགས། རྣམ་འབྱེད་ཀྱིས་བྱུང་བར་བ་གཞན་ཡང་ལྷ། བསོད་ནམས་ཆེ་བ་སོགས་ཀྱི་གཟི་བརྗིད་དང་དཔལ་འབྱོར་རྣམས་ལྷ་བསོད་ནམས་ཆུང་བས་མཐོང་ན་བག་འཁུམས་ཤིང་ཟེར། ཨ་ནི། བསོད་ནམས་ཆེ་བའི་དཔལ་འབྱོར་དང་གཟི་བརྗིད་དེ་ཚོ་ཆུང་བ་དེ་ཚོས་མཐོང་ནས་ནི་བག་འཁུམས་པ་དེ་འདྲ་ཡོང་གི་རུ། ཤིང་དེ་ལས་སྡུག་བསྔལ་དང་ཡིད་མི་བདེ་བ་ཆེན་པོ་མྱོང་བ་དང་ལྷག་ཏུ་ལྷ་ཞེས་བྱས་ནས་གཟུགས་གཟུགས་མེད་ལ་སྐྱེས་པ་ཡིན་ན་དངོས་པོ་དེ་འདྲ་ཞིག་འོར་འགའ་ཤས་ནི་བསམ་གཏན་གྱི་དངོས་གཞི་ལ་ཐར་པར་འཁྲུལ་ནས་དེ་ཐོབ་པའི་ཚེ་ཐར་པ་ཐོབ་སོང་སྙམ། ཕྱིས་སྐྱེ་བ་ལེན་པར་མཐོང་བ་ན་ཐར་པ་ལ་སྐུར་འདེབས་ཀྱིས་མནར་མེད་དུ་སྐྱེ་དེའི་ཕྱིར་དེར་སྐྱེས་ཀྱང་གནས་སྐབས་ཀྱི་མགོ་སྐོར་གཏོང་བ་ལྟ་བུ་ལས་དམྱལ་བའི་ཟངས་ཁ་ན་སྡོད་པ་དང་ཁྱད་པར་མེད་པས་དེ་ལས་ནི་མི་ཡུལ་གྱི་དབུལ་པོ་རྒན་མོ་མ་ཎི་བགྲང་མཁན་ཞིག་སྐྱེ་བ་དགའ།

གཞི་སྨན་གྱི་ཡུལ་བ་ཡི་ས་སྲོག་གཅོད་བསྲིང་སྟེ། ལྡོག་ཆ་བཞི་པོ་ཅི་རེ་བྱ་གསུངས་སོ་ནམ་ཞིག་བྱེད་ཅེ་ན་སྤོང་འདོད་ཀྱི་ཀུན་སློང་དུ་བྱེད། དེ་ནས། སྤོང་བའི་བསམ་པ་དེ་ཤུགས་དྲག་བསྡུ་བ་སྟེ་སྦྱོར་བ་བྱེད། དེ་ནས་སྤོང་བ་ཐག་བཅད་པ་དེ། སྡོམ་པ་ལེན་པ་ལྟ་བུ་དེ་ཡིན་ན་དངོས་གཞི་བྱེད། འོ་དེ་ལྟ་བུ་སྲོག་གཅོད་སྤོང་བའི་དགེ་བ་ནས་བཟུང་སྟེ་མ་བྱིན་ལེན་ལ་སོགས་པ་རིམ་པ་རིམ་པ་བཞིན་དུ་སྤོང་བའི་དགེ་བ་བཅུ། ད་བཅུ་པོ་དེ་ཡིན་ན་འབྲས་བུ་ག་རེ་སྨིན་གྱི་རེད་ཟེར་ན་འབྲས་བུ་དེ་ལ་རྣམ་སྨིན་གྱི་འབྲས་བུ་རྒྱུ་མཐུན་གྱི་འབྲས་བུ་བདག་འབྲས་སོགས་དེ་འདྲ་སྨིན་གྱི་རེད་པ།

སྡིག་པ་བྱེད་པ་ཡིན་ནའང་སྟོབས་ཆེན་པོ་དགེ་བ་བྱེད་པ་ཡིན་ནའང་སྟོབས་ཆེན་པོ། དེ་འདྲ་ཡིན་ཙང་ང་རང་ཚོ་དུས་རྒྱུན་དུ་མཆོད་པ་ལ་སོགས་པ་འབུལ་དགོས་པ་དང་དུས་བཟང་ལ་སོགས་པ་དེ་འདྲ་ཡི་སྐབས་ལ་དགེ་བ་བྱ་བ་ཞིག་ལ་རྒྱུ་རེད་དེ་ཁོ་ལ་ཡིད་ཆེས་མི་ཆེ། སྡོམ་པ་ཅིག་བླངས་བྱས་ནས་བྱས་པ་ཡིན་ན་དེ་ནི་ཕུན་སུམ་ཚོགས་པ་ཞེ་པོ་ཅིག་ཡོང་གི་རེད། རྟེན་གྱི་སྒོ་ནས་སྟོབས་ཆེ་བ་ཆགས་ལ་དངོས་པོའི་སྒོ་ནས་སྟོབས་ཆེ་བ་ཆགས་ཞིང་གི་སྒོ་ནས་སྟོབས་ཆེ་བ་ཆགས། ཨ་ནི་བསམ་པ་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ལ་སོགས་པ་དེ་ཚོ་ཡི་སྒོ་ནས་ལྷོག་པ་ཡིན་ན་དེ་ནི་བསམ་པའི་སྒོ་ནས་སྟོབས་ཆེ་བ་ཆགས་དེ་ནི་སྟོབས་ཆེ་བ་ཅོ་འཇུག་ཅིག་ཆགས་ཀྱི་རེད། དཔེར་ན་དགེ་སློང་གཅིག་གིས་དགེ་སློང་གི་སྡོམ་པ་དང་ལྡན་པ་གཅིག་གིས་སྔར་ཚོད་སྤྱིའི་རི་ལ་བྱང་སེམས་ཁྱད་པར་ཅན་གྱི་བསམ་པས་ཀུན་ནས་བསླངས་ནས་རྒྱུ་ཡོད་ཆུ་ཕྲུལ་ལྟ་བུ་གཅིག་ཚར་གཅིག་བཏོན་པ་ཡིན་ན་སྟོབས་ཆེ་བཞི་ཀ་གོང་མ་ཚང་བར་བྱེད་སྟོབས་ཆེ་བཞི་པོ་དེ་ཚང་མ་ཚང་བར་བྱེད། ད་ག་ནང་བཞིན་བྱས་ནས་དགེ་སློང་གི་སྡོམ་ལྡན་གཅིག་གིས་ཁོང་ཁྲོ་དྲག་པོས་ཀུན་ནས་བསླངས་བྱས་ནས། ག་རེ་ཟེར་དགོས་ཡིན་ན་ཞིང་ཁྱད་པར་ཅན་ལ་སོགས་པ་དེ་ཚོ་ལ་མིང་ངན་བཏགས་པ་དང་བརྙས་སྨོད་བྱེད་པ་ལ་སོགས་པ་དེ་ཚོ་བྱས་པ་ཡིན་ན་མི་དགེ་བའི་བྱ་བ་དེ་སྟོབས་ཆེ་ཚང་མ་སྟོབས་ཆེ་ཆགས་འགྲོ་བ།

ལུས་ཀྱི་རྒྱལ་པོ་ལྟ་བུ་དང། འཕེན་བྱེད་དེ་ཁོ་མི་དགེ་བའི་ལས་ཀྱི་ཕོངས་པ་ཡོད་ས་དུད་འགྲོ་ལ་སྐྱེས་པར་བ། རྫོགས་བྱེད་དེ་ལུས་ཡི་ཕོངས་བྲང་ལ་སྐྱེས་བུ་ཅི་ནས་འདི་ཡོད་ཡོད་པ། དེ་ལྟ་བུ་དེ། ཀོ་ཏྲ་ལ་སོགས་པ་དུ་ཚོད་ཀྱི་གཟིངས་ཕྱེ། བླ་མ་སྤྱི་བོ་སྟོང་པ་དུ་ཚོད་ཀྱི་གཟིངས་ཕྱེ་ལྟ་བུ། ཕྱི་པ་ལྟ་བུ། འོ་དུ་ཚོད་ཡོད་ན་ཁོ། འཕེན་བྱེད་དེ་ཡིན་ན་མི་དགེ་བའི་ལས་ཀྱི་འཕེན་བྱེད་ནི་དུད་འགྲོ་ཅི་ལ་སྐྱེས་པར་འདོད། རྫོགས་བྱེད་དེ་ཁོ་སྐྱེས་བུ་ཤ་སྟག་བྱུང་བར་བ།

ལན་གྲངས་གཞན་ལ་མྱོང་འགྱུར་གྱི་ལས་གསུངས་པའི་ཚེ་དེ་ལ་ལས་བསགས། ལས་དེ་ཡི་འབྲས་བུ་དེ་ཚེ་གཉིས་པར་དེ་ལས་གཞན་གྱི་འབྲས་བུ་ཅིག་སྨིན། དེ་ནས་ཡང་སྐྱེ་བ་གསུམ་པ་ནས་ཕན་ཆད་མྱོང་འགྱུར་དེ་ལ་ལན་གྲངས་གཞན་ལ་མྱོང་འགྱུར་གྱི་ལས་ཟེར། དེ་ལས་ལས་དེ་ལ་ཡང་མི་འདྲ། འཕེན་རྫོགས་ཀྱི་ཁྱད་པར་དང་མྱོང་བར་ངེས་པ་དང་མ་ངེས་པའི་ཁྱད་པར་ལ་སོགས་པ་དེ་འདྲ་ཡང་ལོང་རིགས་གསུམ་ལ་དེའི་ཚད་ཡོད་མ་རེད། དེ་ལས་མང་ཞེས་པ་རེད་ལས་དེ་མང་པོ་ཞེ་དྲག་ཡོད་རེད། ད་ཐ་ར་དེ་ནི་ལས་ཀྱི་བྱེ་བྲག་བསམ་པ་དེ་ཡིན་ན་ལས།

ཐོག་མར་ཟ་ཟིལ་གྱི་སྦྱིན་པས་འཕེལ་དུ་བྱེད་ཅེས་ནི་སྒྱུ་མ་ཆོས་ཀྱི་སྒོ་ནས་འཕེལ་དུ་བྱེད་པ་ལ་སོགས་པ་སེམས་ཀྱི་སྒོ་ལྷག་བ་དེ་འདྲ་ཡོངས་བསྐོར་བ། ཚིག་བརྩོན་པ་དེ་ཡིས་ནི་གཞན་གྱི་བསྒོ་བ་ལས་མི་འདའ་བ་དང་གཞན་གྱི་ཕྱག་མཇུག་བྱེད་པ་དེ་འདྲ་ཡོངས་བསྐོར་བ། རང་གི་ཚིག་ལ་གཞན་གྱི་ཕྱག་མཇུག་བྱེད་ཐུབ་པ་དེ་འདྲ་ཡོངས་བསྐོར་བ། དེ་ནས། དབང་ཆེ་བ་གྲགས་པ་སེམས་ཉིད་དེ།

ཨ་ཐུ་ཚོད་བཏང་དེ་བྱེད་ལས་དེ་ཡིན་པ་རེད། ད་རྒྱུད་འགྲུལ་ཚུལ་དེ་ག་རེ་རེད་ཟེར་ན་ཚེ་རིང་བ་དེ་ན་ཚེ་ཐག་བཏང་པ་སྲོག་བླུས་གཏོང་བ་ཨ་ཐུ་སྒྲ་གྲགས་ཏེ། དེ་ནས་ཚེ་རིང་བས་དེ་བརྒྱུད་རུ་བ་གཟུ་བཟུང་བ་དེ་ན་རྟེན་ལ་ན་བཟའ་ཕེབས་པ་ཁྱོད་མི་སེར་བུ་ཕེབས་པ། དེ་ནས་བཟོད་པ་སྒོམ་པ་ཨ་ཐུ་ཚོད་བཏང་དེ་གཟུ་བཟུང་བས་དེ་རུ་བ་རི་མཐོང་བ་དེ་ན་གཞན་ལ་གུས་ཞོག་ཅེས་པ། གཞན་གང་འདྲ་ཅིག་ཡིན་ན་རང་གི་གོང་ལ་བཀུར་ནས་གུས་ཞབས་བྱེད་པ་དེ་ཡིན་ན་རིགས་མཐོ་བའི་ལུས་ཅིག་ཡོང་གི་རྒྱུ་ཡིན་པ་རེད་དབང་ཕྱུག་ཕུན་སུམ་ཚོགས་པ་ཡིན་པས་ག་རེ་ཟེར་ན་སྦྱིན་པ་རྒྱ་ཆེན་པོ་གཏོང་དགོས་པ་འོ་དེ་ཡིན་པ་རེད་ཚིག་བཙུན་པ་དེ་ཡིན་ན་མི་དགེ་བའི་ངག་གི་མི་དགེ་བ་བཞི་ལ་སོགས་པ་དེ་ཚོ་སྤང་དགོས་རེད་དེ་འདྲ་ཡིན་པ་རེད་དབང་ཆེ་བར་གྲགས་པ་ཟེར་མཁན་དེ། རང་གི་དབང་ཆེ་བའི་གི་རྒྱུ་ལ་སོགས་པ་དེ་ཚོ་བསྒྲུབ་བྱས་ནས་སྨོན་ལམ་གྱིས་མཚམས་སྦྱར་དགོས་པ་དཀོན་མཆོག་དང་ཕ་མ་དང་བྱང་ཆུབ་སེམས་དཔའ་ལ་སོགས་པ་དེ་ཚོ་ལ་དམིགས་བྱས་ནས་བསོད་ནམས་རྒྱ་ཆེན་པོ་བསགས་བྱས་ནས་དེ་ལ་སྨོན་ལམ་དྲི་མ་མེད་པས་མཚམས་སྦྱར་བ་ལ་སོགས་པ་དེ་ཚོ་བྱེད་པ་སྟེ། དབང་ཆེ་བར་གྲགས་པ་ཟེར་མཁན་དེ་སྐྱེས་པའི་རྒྱུ་ཡིན་པ་རེད་སྐྱེས་པ་ཉིད་ཐོབ་པ་ཟེར་མཁན་དེ་སྐྱེས་པའི། སྐྱེས་པའི་ལུས་ལ་དགའ་བ་དང་བུད་མེད་ཀྱི་ལུས་ལ་མི་དགའ་བ། ནི་སྐྱེས་པའི་དབང་པོ་གཅོད་པ་ལ་སོགས་པ་དེ་ཚོ་ཐར་བར་བྱེད་པ། དེ་ཚོ་ལ་ཐར་བར་བྱེད་རྒྱུ་ཡ། དེ་འདྲ་གྱི། རྒྱུ་བསྒྲུབ་ཡ། ལུས་སེམས་སྟོབས་དང་ལྡན་པ་ཟེར་མཁན་དེ་ད་ལྟ་གཞན་གྱིས་མི་འདོད་པ་རང་ཀྱང་རོགས་བྱེད་པ་དེ་རེད་ད། གཞན་གྱིས་མི་འདོད་པ་དེ་སོ་སོ་ཡོད་པས། རང་གི་བྱ་བ་ཡིན་པའི་བཟོ་ལྟ་འདྲ་ཅིག་བྱས་ནས། འཁུར་དུ་ལེན་ནས། ཁོ་ལ་རོགས་བྱེད་པ་ལྟ་བུ་དེ། འོ་དེ་ཡི་རྒྱུ་ཡིན་པས། དེ་འདྲ་ཡིན་ས་རྣམ་སྨིན་གྱི། ཡོན་ཏན་བརྒྱད་ལྡན་ཟེར་མཁན་དེ་བྱུང་བ་ཡིན་ན་ང་རང་ཚོས། ལམ་ག་རེ་བསྒྲུབ་དགོས་ཡིན་ན་ས་དང་ལོང། ག་རུ་བསྒྲུབ་དགོས་བྱུང་སོང་ན་ས་ཆོད་ཆེན་པོ་ཤ་སྟག་མ་གཏོགས་ཆུང་ཆུང་ཡོང་གི་མ་རེད། དེ་ཡང་དེ་ནི། སྨོན་ལམ་ཡག་པོ་ཅིག་མ་རྒྱབ་པ་ཡིན་ན་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་དེ་ཡིན་ན། ཡུལ། ཆོས་མ་དར་ས་ཡི། སེམས་ཙི་སྒྲ་མི་རྟག་དེ་འདྲ་ཅིག་ཡོང་གི།

སྔར་ང་ཚོ་ཚེ་འདི་ཡི་གཙོ་བོ་བྱས་ནས། ཆོས་དེ་ཞར་དང་ཞོར་ལ་བསྒྲུབ། སྐྱེ་བ་ཕྱི་མར་ཕན་ཡག་གི་དགེ་བའི་ལས་དེ་ཚོ་ཞར་དང་ཞོར་ལ་བསྒྲུབ་མ་གཏོགས་ཚེ་འདི་ཡི་ཟས་གོས་ལ་སོགས་པ་དང། དེ་འདྲ་གཙོ་བོ་བྱས་ནས་འགྲོ་འདི་བྱས་དེ། དེ་ལྟ་བུ་ལས་འབྲས་དེ་ཡང་ནས་ཡང་དུ་བསམ་ཡང་ནས་ཡང་དུ་བསམ་ནས་སྐྱེས་བུ་ཆུང་ངུ་ཡི་ལམ་གྱི་རིམ་པ་དེ་ཡང་ནས་ཡང་དུ་བསམ་བྱས་ནས་ད་འདི་ཅག་བྱེད་རྒྱུ་མི་འདུག་ད་ཚེ་འདི་ལས་ཕྱི་མ་ཤུལ་ཐག་རིང་གི་འདུག་ཕྱི་མ་དེ་ཡིན་ན་རེ་ས་བཅའ་ས་ཡོད་མ་རེད་ཚེ་འདི་ལ་ཡིན་ན་ག་རེ་བྱས་ནས་ལྟོ་ཟ་བྲག་དཀར་ཡིས་སོང་ཟེར་ནམ་དྲན་བྱས་ནས་ད་ཚེ་ཕྱི་མ་གཙོ་བོ་བྱས་ནས་ཚེ་ཕྱི་མ་དེ་གཙོ་བོ་བྱེད་ཚེ་འདི་ཡི་འདུ་འཛི་རྣམ་རྟོག་གི་བྱ་བ་ལ་སོགས་པ་དེ་ཚོ་ཞར་དང་ཞོར་ལ་བས་བཞག་མ་གཏོགས་གཙོ་བོ་མི་བྱེད་པ་ཅིག་ཨའོ་དེ་འདྲ་ཞིག་བྱུང་སོང་ན་དེ་ནི་སྐྱེས་བུ་ཆུང་ངུ་ཡི་ལམ་གྱི་སྣ་དེ་ཟིན་པ་རེད། སྣ་དེ་ཟིན་པ་ཙམ་རེད་མ་གཏོགས་བྱིས་པ་ཡང་བརྟན་པོ་ཅིག་བྱུང་ཡོད་མ་རེད། དེ་ལ་ཡང་ནས་ཡང་དུ་ཕར་གོམས་སྦྱོང་བྱས། ཕར་གོམས་སྦྱོང་བྱས་ནས། ཚེ་ཕྱི་མ་དོན་གཉེར་གྱི་བློ་དེ་ཆེ་རུ་ཆེ་རུ་ཆེ་རུ་གཏོང་བ་ཞིག་དགོས་ཀྱི་རེད། ཨའོ་དེ་ལྟ་བུ་བྱུང་སོང་ན་དེ་ལྟ་བུ་ཡང་ནི་མི་ཆོག་པ། སྐྱེས་བུ་འབྲིང་གི་ལམ་ལ་འཇུག་དགོས་རེད་སྐྱེས་བུ་འབྲིང་གི་ལམ་ལ་འཇུག་དགོས་རྒྱུ་མཚན་དེ་གང་འདྲ་ཅིག་རེད་ཟེར་ན་བདེ་འགྲོ་ཡི་གོ་འཕང་ཡང་ནས་ཡང་དུ་ཐོབ་ཡང་ནས་ཡང་དུ་ཐོབ་ནས་བརྒྱ་ཕྲག་མང་པོ་ལེན་པ་ཡིན་ནའི་ངན་སོང་གི་སྡུག་བསྔལ་ལས་གཏན་ནས་ཐར་པ་ཅིག་རྩ་བ་ནས་བྱུང་ཡོད་མ་རེད་པ། གཏན་ནས་ཐར་པ་ཞིག་བྱུང་ཡོད་མ་རེད། ག་རེ་ཟེར་ན་སླར་གཤེགས་བྱས་ནས་ཡང་ངན་སོང་གི་སྡུག་བསྔལ་དེ་རང་ཐོག་ལ་མྱོང་དགོས་ཡ་ཅིག་ཤ་བོར་བ་གོ། བདེ་འགྲོ་ཡི་ལུས་དེ་བས་འབུམ་ཕྲག་མང་པོ་ཐོབ་དུས་ཡིན་ནའི་ནམ་ཞིག་བྱས་ན་ཡང་ངན་སོང་མ་ལྷོང་དུ་འགྲོ་བ་དེ་ས་ཡི་དེ་ཡོད་མ་རེད། བདེ་འགྲོ་ཁོ་རང་ལའང་སྡུག་བསྔལ་གྱི་རང་བཞིན་ཅིག་མ་གཏོགས། བདེ་བ་ཡོད་མ་རེད་བ། ཨོ་དེ་ཡིན་ཙང་དེ་ནས་འཁོར་བའི་སྡུག་བསྔལ་མཐའ་དག་ལས་ཐར་པ་ཅིག་མ་བྱུང་ན། ངན་སོང་གི་སྡུག་བསྔལ་ལས་ལས་མ་རེ་རེ་གཉིས་རེ་ཐར་པ་དང། སྐྱེ་བ་རེ་རེ་གཉིས་རེ་བདེ་འགྲོ་ཡི་གོ་འཕང་ཐོབ་པ་ལ་དེ་ཡིད་བརྟན་མི་འདུག་དེ་ཡིན་ཙང་འཁོར་བ་རང་ལས་ཐར་དགོས་ཀྱི་འདུག་བསམ་ས་རྣམས་བྱས་ནས་དེ་ནས་སྐྱེས་བུ་འབྲིང་ལ་འཇུག་དགོས། འཁོར་བ་ལས་ཐར་བར་བྱེད་པ་ལ་འཁོར་བ་ཞེས་པ་སྟེ་གང་དུ་འཁོར་བ་དང་གང་གིས་འཁོར་བ་དང་གང་འཁོར་བ། འཁོར་བ་ཞེས་པ་སྟེ།

ཨ་དེའི་སྡུག་བསྔལ་གྱི་བདེན་པ་དེ་བསམ་ཚུལ་དེ་ལ་ཡང་འཁོར་བའི་སྤྱིའི་སྡུག་བསྔལ་བསམ་པ་དང། འཁོར་བ་སོ་སོའི་སྡུག་བསྔལ་བསམ་པ་སྟེ་འཁོར་བའི་སྤྱིའི་སྡུག་བསྔལ་བསམ་པ་དེ་ལ་སྡུག་བསྔལ་བརྒྱད་བསམ་ཚུལ་དེ་ཡིན་ན། མིའི་སྡུག་བསྔལ་ལ་སྦྱར་ནས་གསུངས་པ། སྡུག་བསྔལ་དེ་ནི། གསུམ་བསམ་ཚུལ་དེ་ཡིན་ན་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཁོ་རང་སོང་ཚུལ་གྱི་ཁ་ཚུལ་ལ་སྦྱར་ནས་གསུངས་པ། ད་ནི་ད་ལྟ་སྐབས་འདིར་སྡུག་བསྔལ་དྲུག་བསམ་པ་དེ་གལ་ཆེ་གི་རེད། སྡུག་བསྔལ་དྲུག་པོ་དེ་ཡིན་ན་ངེས་པ་མེད་པའི་ཉེས་པ། ངོམས་པ་མེད་པའི་ཉེས་པ།

ཚེ་སྟོད་དང་ཚེ་སྨད་གཉིས་པོ་དེ་ལ་འགྱུར་བ་མང་པོ་འགྲོ་གི་རེད་གསུངས་སོང་ནམ་དྲན་ཡང་དེ་ཉིད་པ་མི་སྟོན། ངོམས་པ་མེད་པ་ཟེར་དེ་ཆོག་ཤེས་མེད་པ། གཅིག་བྱུང་སོང་ན་གཉིས་གཉིས་བྱུང་སོང་ན་གསུམ་གསུམ་བྱུང་སོང་ན་བཞི། རྩ་ནས་ནི་དོན་ཡང་མེད་པ་ཅིག་ཆོག་ཤེས་མ་སྐྱེས་པ་ཁོ་རང་རང་ཡང་སྡུག་བསྔལ་རེད། ལུས་ཡང་ནས་ཡང་དུ་འདོར་བ་དེ་ང་རང་ཚོ། སྐྱེ་བ་མང་པོ་ལུས་ཡག་པ་ཡང་མང་པོ་ལེན་ཡོད་རེད་སྡུག་པ་ཡང་མང་པོ་ཡོད་རེད་དེ་ཚོ་ཚང་མ་ཐམས་ཅད་ཡར་སྤུངས་ནས་བཞག་པ་ཡིན་ན། ཡར་སྤུངས་ནས་བཞག་པ་ཡིན་ན་འཇིག་རྟེན་གྱི་ཁོངས་སུ་མི་ཤོང་བ་འདྲ་མོ་ཅིག་ལུས་བླངས་ཚར་རེད། ད་ལྟ་རང་ལ་ཕན་པ་གང་ཡང་མ་བྱུང་བ་རེད། ཡག་ལ་ཆ་བཞག་བྱས་ན་འཁོར་ལོས་སྒྱུར་བའི་ལུས་དེ་ཚོ་བླངས་ཡོད་རེད་ལྷ་ཚངས་པ་དང་བརྒྱ་བྱིན་དང་ཉི་མ་ཟླ་བ་ལ་སོགས་པ་དེ་ཚོའི་ལུས་བླངས་ཡོད་རེད་སྡུག་པ་ལ་ཆ་བཞག་བྱས་ན་ས་འོག་གི་འབུ་ལ་སོགས་པ་དེ་ཚོའི་ནི་སྐྱེ་བ་མང་པོ་ཅིག་ལེན་ཡོད་རེད། ང་རང་ཚོ་ད་ལྟ་མཐོང་དུས་ད་ག་འཇིགས་སྐྲག་སྐྱེ་དགོས་ཡག་གི་སེམས་ཅན་གདོང་ངན་པ་དེ་ཚོས་ང་ཚོ་ལུས་ཐེངས་མང་པོ་སྐྱེ་བ་ལེན་ཚར་རེད། འཁོར་བ་ཕྱི་མཐའ་མ་རྫོགས་ཚུན་ཆད་དེ་ལ་མ་འོངས་པ་ན་ལ་ཡ་དེ་ཐོས་དེ་ཤེས་བྱ་བ་ད་ལྟ་ཡ་སྐྱེ་བ་གྲངས་མེད་ནས་གྲངས་མེད་དེ་འདྲ་ལེན་དགོས་ཡ།

ཨ་ནི་སྐབས་འདིའི་གཞལ་ཡས་དེ་ལ་མི་ཡི་སྡུག་བསྔལ། ལྷ་མ་ཡིན་གྱི་སྡུག་བསྔལ་ལྷ་ཡི་སྡུག་བསྔལ་མི་ཡི་སྡུག་བསྔལ་དེ་ལ་ཨ་ནི་སྐྱེ་བའི་སྡུག་བསྔལ། བར་དུ་ན་བའི་སྡུག་བསྔལ་རྒ་བའི་སྡུག་བསྔལ་ཐ་མར་འཆི་བའི་སྡུག་བསྔལ། དགྲ་མི་སྡུག་པ་དང་ཕྲད་པའི་སྡུག་བསྔལ་གཉེན་སྡུག་པ་དང་བྲལ་འགྲོ་བའི་སྡུག་བསྔལ། འདོད་པའི་དངོས་པོ་བཙལ་ཀྱང་མི་རྙེད་པའི་སྡུག་བསྔལ། སྡུག་བསྔལ། གདོན་གཟེར་གྱི་སྡུག་བསྔལ། དུར་སེར་གྲང་འདེགས་ཀྱི་ལྷ་མ་ཡིན་གྱི་སྡུག་བསྔལ་ལ་ལྷ་ཡི་དཔལ་འབྱོར་ཕུན་སུམ་ཚོགས་པ་ལ་ཕྲག་དོག་པའི་སྡུག་བསྔལ། ཚེ་འདི་ལ་ལས་ཀྱི་རྣམ་སྨིན་གྱིས་བསྒྲིབས་ཅིང་བདེན་པ་མཐོང་ཡག་ཐོབ་སྐལ་མེད་པའི་སྡུག་བསྔལ།

ཁམས་གོང་མའི་ལྷ་དེ་ཚོ་ལ་དེ་ལྟ་བུའི་སྡུག་བསྔལ་མངོན་གྱུར་བ་ལྟ་བུ་དེ་ཡོད་མ་རེད་དེ་ཡིན་ན་གནས་པ་ལ་རང་དབང་མ་ཐོབ་པའི་སྡུག་བསྔལ་དང་གནས་འོག་མར་ལྷུང་བའི་སྡུག་བསྔལ་བསོད་ནམས་ཚང་མ་དང་བཅས་ཟད་བྱས་ནས་མར་གྱིས་ལྷུང་འགྲོ་དེ་ནི་ངན་སོང་གསུམ་དུ་མར་ལྷུང་ནས་བསྡད་དགོས་པའི་སྡུག་བསྔལ་དེ་ལྟ་བུའི་སྡུག་བསྔལ་དེ་ཡིན་ན་དཔེར་ན་ཆེན་པོ་ཞེ་དྲག་ཡོད་པ་དེ་འདྲ་སོང་ན་དང་དེ་ཀོ་ལ་ནི་ཐོག་སྲིད་རྩེ་ནས་མར་མནར་མེད་བར་དུ་ཁམས་གསུམ་འཁོར་བ་དེ་ལྕགས་བསྲེགས་ཀྱི་ཁང་པ་ཐོག་ས་དྲུག་ཡོད་པ་དང་གཅིག་པ་གཅིག་རྐྱང་རེད་ཟེར། ལྕགས་བསྲེགས་ཀྱི་ནི་ལྕགས་ཀྱི་མེ་དྲག་བཏང་ནས་དམར་པོ་དམར་རྐྱང་ཡིན་པ། ཐོག་ས་དྲུག་ཡོད་པ་ཡིན་ན་ཐོག་ས་གོང་མ་དྲུག་པ་དེ་ཁུ་ལ་བསྡད་པ་ཡིན་ན་ཁང་པ་དེའི་ནང་ལོགས་བསྡད་དེ་རེད་འོག་མ་དེའི་ནང་ལོགས་བསྡད་པ་ཡིན་ན་ཁང་པ་དེའི་ནང་ལོགས་བསྡད་རེད་མ་གཏོགས་ཁང་པ་དེའི་ཕྱི་རོལ་དུ་ཐར་ཡོད་མ་རེད། དེ་ཡིན་ཙང་འགྲོ་བ་རིགས་དྲུག་གང་དུ་སྐྱེས་པ་ཡིན་ན་སྡུག་བསྔལ་དེ་ལྟ་བུ་ཞིག་གིས་ང་རང་ཚོ་བསྲེག་ཏུ་བསྲེག་བཞིན་པ་མནར་དུ་མནར་བཞིན་པ་རྐྱང་རྐྱང་ཅིག་མ་གཏོགས་ཡོད་མ་རེད། དེ་འདྲ་ཡིན་ཙང་ཁམས་གསུམ་ཤོས་འཁོར་བ་ཤོས་ཀྱང་ལྕགས་བསྲེགས་ཀྱི་ཁང་པ་ཕྱོགས་བཅུ་གང་དུ་སྐྱེས་ཀྱང་སྡུག་བསྔལ་གྱིས་བསྲེགས་པའི་ས་དེ་དེ་ཡིན་པ་རེད།

ཟག་བཅས་ཉེ་བར་ལེན་པའི་ཕུང་པོ་སྐད་ཅིག་སྐད་ཅིག་ནི་རྗེས་འགྲོ་སྐད་དེས་ན་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཁྱབ་པ་ཟེར་མཁན་དེ་སྡུག་བསྔལ་གཞན་གཉིས་ལ་ཡང་ཁྱབ་པ། ཡང་ན་ནི་ཁམས་གསུམ་གང་ག་ལ་ཁྱབ་པ། ཡང་ན་སྡུག་བསྔལ་གཞན་གཉིས་ལ་ཡང་ཁྱབ་པ་ཡིན་ཙང་ཁྱབ་པ། འདུ་བྱེད་ཟེར་དེ་ལས་ཉོན་གཉིས་པོ་དེ་ཀྱི། འདུ་བྱེད་བྱས་ནས་འབྱུང་བ་སྐད་དེ་ཡིན་ཙང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ། ཟེར་དེ་དེ་འདྲ་ཅིག་ལ་ཟེར་དགོས་པ་གཙོ་བོ་དང། སྡུག་བསྔལ་འཁོར་བ་ཅན་ཕུང་པོ་ཟེར་ནས་རྣམ་འགྲེལ་ན་གསུངས་པ་རེད་བ་སྡུག་བསྔལ་འཁོར་བ་ཅན་ཕུང་པོ་ཟེར་འཁོར་བ་དེ་ན་ནི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་སྔ་མ་འདོར་གིན་འདོར་གིན་བྱས་ནས་ཕྱི་མ་ཉིང་མཚམས་སྦྱོར་དགོས་མཁན་གྱི་ཆ་དེ། སྔ་མ་སྔ་མ་རྫོགས་ནས་ཕྱི་མ་ཕྱི་མ་ནི་མུ་མཐུད་ནས་ཉིང་མཚམས་སྦྱོར་བའི་ཆ་དེ་ལ་ནི་འཁོར་བ་ཟེར་བ་རེད་ཟེར་དེ་ལ་འཁོར་བ་ཟེར་དགོས་ཟེར། འོ་དེ་འདྲ་ཡོད་དེ་ནི་འཁོར་བ་གྱི་ཁུར་ཆེན་པོ་དེ་ན་འཁོར་བ་ཐོག་མ་མེད་པ་ནས་ད་ལྟ་ཡོད་པ་དེ་ང་རང་ཚོ་ལ་དཔེ་སྐད་ཅིག་ཡང་བྲལ་མ་བྱུང་བ་བྱས་ནས་འཁྱེར་ནས་ཡོང་གོ་རེ་བ། ཨ་དེ་ལྟ་བུ་འཁྱེར་ནས་ཡོང་འདི་ཁྱེད་དེ་ནམ་ཞིག་གི་ཚེ་ན་ནི་དེ་དང་བྲལ་བྱས་ནས་དེ་འདྲའི་སྡུག་བསྔལ་གྱི་ཁུར་པོ་དེ་ཕར་གཡུག་ཐུབ་སོང་ན་ནི་འཁོར་བ་ལས་ཡར་འགྲོ་བ་དེ་ཡིན་པས་སྡུག་བསྔལ་གྱི་ཁུར་པོ་དེ་ནི་གཡུག་ལས་སླ་པོ་ཅིག་ནི་ཡོད་མ་རེད་བ། ཁོ། ལས་དང་ཉོན་མོངས་ཟེར་མཁན་དེ་དེའི་ནང་ནས་ལས་ཤེས་སྒྲ་རྟོག་འཆི་བ་དང། སྣ་ཀོ་ཤི་ཏཱ་ཡི་ས་ས་ཆའི་མྱོང་བ་ལེན་པའི་ཕུང་པོ་དེ་གཡོ་གོ་སོང་ནས་གཡོ་ཐུག་ཆོད་ནས་ཡོད་མ་རེད་བ་ཀོ་ག་དེ་ཤི་སོང་ན་ཡང་ཡང་སླ་ཡང་སྲ་བ་ཅིག་ཅི། ཨེ། སྔ་མ་སྔ་མ་རྡོག་གེ་རྡོག་གེ་ཅིག་ཕྱི་མ་ཕྱི་མ་ཅིག་གིས་ཅིག་གིས་ཅིག་གིས་བྱས་མ་ཐུབ་པ་ཁོ་ལ་ཆོད་ནས་ཕ་གཡོ་ཐུག་ཆོད་ནས་ཡོད་མ་རེད་བ། ག་ཟེར་གྱི་བ་ལེན་པ་ཡིན་ན་ལས་གྲངས་ཚོང་ཡ་ག་ཡོད་མ་རེད་བ།

ཏོ། ཁྱེད་ཀྱིས་ཆུ་གྲང་མོ་བསིལ་པོ་དེ་འདྲ་དང་འཕྲད་ཟེར་ན་ཁོ་གནས་སྐབས་ཀྱི་བསིལ་རུ་འགྲོ་གི་བ་རེད། ཡིན་ནའི་བསིལ་བའི་རང་བཞིན་དེ་མ་འདས་བྱས་ནས་ནམ་ཞིག་ཚེ་ན་ཡང་ཕར་འགྱུར་འགྲོ་གི་རེད་བ། དེ་ལ་དེ་ནི་འགྱུར་བའི་སྡུག་བསྔལ་ཟེར། འགྱུར་བའི་སྡུག་བསྔལ་ཟེར་ཏེ། དེ་འདྲ་ཅིག་ལ་ཟེར་གྱི་མེད་སྒྲིག་ཤིན་ཏུ་ཚ་བའི་དཔེར་ན་ང་རང་ཚོ་ལུས་ལ་ཕོལ་མིག་ལ་སོགས་པ་རྨ་ཅིག་ཡོད་ཚ་ཟེར་ན་རྨ་དེ་ནི་ཚ་བ་རེད་ལྕགས་ལ་སོགས་པ་དེ་ཚོ་འཕྲད་ཟེར་ན་དེ་དཀའ་ལས་རྔམ་པོ་ཞིག་ཡོང་གི་རེད་བ་རྔམ་པོ་ཞིག་ཡོང་གི་ཡོད་ས་དེ་སྡུག་བསྔལ་གྱི་སྡུག་བསྔལ་ཟེར་ངེད་རྩ་ལོ་ཡོད་དེ། ཟག་བཅས་ཉེ་བར་ལེན་པའི་ཕུང་པོ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་དེ་སྡུག་བསྔལ་ཡོད་ཡོད་པའི་དེའི་སྟེང་དུ་སྡུག་བསྔལ་རྣམ་པ་ཅིག་བྱུང་བ་དེ་ལ་སྡུག་བསྔལ་གྱི་སྡུག་བསྔལ་ཟེར་སྡུག་བསྔལ་གཉིས་བཤད་དགོས་ཏེ། ཡང་སོ་དཔེར་ན། སི་པན་སི་པན་ཁ་ཚ་པོ་རེད་བ་སི་པན་ཁ་ཚ་པོ་དེ་ལྕེ་དང་མ་འཕྲད་གནས་སྐབས་སུ་ཁོ་ཁ་ཚ་པོ་ཡིན་པ་མྱོང་ཐུབ་མ་རེད་པ། ཁོ་ཚ་བའི་རང་བཞིན་ཡོད་ཙང་ནི་ལྕེ་ཅིག་དང་འཕྲད་རེས་ད་ག་ལམ་སང་ཚ་པོ་དེ་ཚ་བའི་ཡོང་ཆོག་ཆོག་གི་དེ་དེ་བར་བ་ཁོ་ན་ཚ་བའི་རང་བཞིན་ཅིག་ཡོད་པའི་རྟགས་རེ་བ་ཁོ་ལ་ཚ་བའི་རང་བཞིན་ཅིག་ཡོད་པ་ཡིན་ས་ཚ་ནི་ཕྱི་རྐྱེན་ལ་སོགས་པ་དེ་དག་དང་འཕྲད་པ་དེ་ཙ་ན་ལམ་སང་ནི་ཁ་ཚ་ཡ་དང་དེ་འདྲ་ཡོང་གོ་རེ་བ་དེ་ནང་བཞིན་ང་རང་ཚོ་ད་ལྟ་ཙག་སྒྲ་ཙག་སྒྲ་ཡིས་མེ་སྤར་ཡ་དེ་ཡིན་ན་ནི་མེ་ཀྱི་རང་བཞིན་དེ་ཡོད་ས་ཚ་ཁོའི་རྐྱེན་དང་འཕྲད་རེས་ད་ག་ལམ་སང་མེ་འབར་གོ་རེ་བ་ཁོ་ལ་མེ་འབར་ཡ་ཀྱི་རང་བཞིན་དེ་མེད་པ་ཡིན་ན་ག་ཚོད་ཞིག་བརྡར་གི་དེ་བ་ཡིན་ནའི་ཁོ་མེ་འབར་གི་མ་རེ་བ།

སྔ་མའི་སྡུག་བསྔལ་དེ་ནི་ཆུང་རིམ་ནས་ཕར་འགག་བྱས་ནས་འགག་རིམ་བཞིན་དུ་སྡུག་བསྔལ་ཕྱི་མ་ཅིག་གསར་བ་ཡར་སྐྱེ་འོང་གོ། གསར་བ་ཡར་སྐྱེ་འོང་གི་དེའི་བར་མཚམས་བར་ལ་ཐུ་ན་བདེ་བ་མེད་པ་ལ་བདེ་བ་རེད་བསམ་སོ་ན་མི་ཅིག་བློ་དེ་སྐྱེ་དེ་འོ་དེ་ལ་ཟག་བཅས་ཀྱི་ཚོར་བ་བདེ་བ་ཟེར་གྱི་བ་རེད། དཔེར་ན་དེ་དཔེར་ན་ད་ལྟ་རང་རེའི་དྲི་མ་འདས་ཀྲ་ནས་འཁྱགས་པ་ན། ཉི་མ་སོང་བས་རེ་ཞིག་བདེ་བ་ལྟར་སྣང་མོད། དེ་ཡང་བདེ་བ་མིན་ཏེ། དེ་ཡི་ཚེ་དཔེར་ན་སྡུག་བསྔལ་དེ་ཇི་ལྟར་བསྟེན་པ་ཙམ་གྱིས་སྡུག་བསྔལ་ཇེ་འཕེལ་དུ་འགྲོ་བ་བཞིན་དུ་ཉི་མ་ཇི་ཙམ་སྡོད་ཀྱང་མི་བདེ་བ་མེད་པར། ཉི་མ་ཇི་ཙམ་བསྡད་ཀྱང་མི་བདེ་བ་མེད་པར། བདེ་རུ་འགྲོ་དགོས་པ་ལས་དེ་ལྟར་མི་འབྱུང་བས་ཅུང་ཟད་ནི་སྡུག་བསྔལ་ཏེ། ང་ཚོས་ཆར་བཀྲ་བ་དེས་ནི་ཉི་མ་ཇི་ཤར་རོ་ཅི་ནང་སང་སོང་འདྲ། ད་ཉི་མ་ཤར་སོང་ན་ཉི་མ་བསྡད་དུས་ཀུན་ལ་སྐྱིད་འདུག་བསམ་གྱི་ཡོད་རེད། དེ་ནི། སྔ་མ་ཡི་སྡུག་བསྔལ་དེ་འགག་བྱས་ནས་སྡུག་བསྔལ་གསར་པ་དེ་ཡར་སྐྱེ་བ་དེ་མི་མངོན་པའི་ཚུལ་དུ་ཡར་སྐྱེ་འགྲོ་བའམ་ཡར་སྐྱེ་འོང་སྟེ་དེ་ལྟ་བུ་ནི་བདེ་བ་ཅིག་རློམ་མ་གཏོགས་ངོ་མ་བྱེད་ཀྱི་ཡིན་ན་སྡུག་བསྔལ་གྱི་རང་བཞིན་རེད། དེ་ཡིན་དགོས་ཡག་ག་རེ་ཟེར་ན། ཁོ་བདེ་བའི་རང་བཞིན་ཡིན་པ་ཡིན་ན་ཉི་མ་ལ་ག་ཚོད་བསྡད་པ་ཡིན་ན་བདེ་བ་ཆེར་ཆེར་འགྲོ་དགོས་པ་རེད། དེ་བདེ་བ་ཆེར་ཆེར་མ་འགྲོ་བར་བྱས་ན་ནམ་ཞིག་ཅིག་ན་དེ་ལས་ལྡོག་འདོད་ཀྱི་བློ་སྐྱེས་ཏེ་སྡུག་བསྔལ་གྱི་རང་བཞིན་ཡིན་པའི་རྟགས་དེ་རེད། སླར་གྲིབ་མར་འགྲོ་དགོས་པའི་ཕྱིར་རོ། དེ་ཡང་མ་མངོན་པ་མ་གཏོགས། སྡུག་བསྔལ་ཆུང་རིམ་ནས་སྐྱེས་པ་ཡིན་དེ་བཞིན་དུ་འཁྱམས་ཕྱིན་ནས་ཐང་ཆད་པ་ན་བསྡད་པས་བདེ་བ་ལྟར་སྣང་མོད་དེ་ནི་ལངས་པའི་སྡུག་བསྔལ་ཆེ་རིམ་ནས་འགག་བསྡད་པའི་སྡུག་བསྔལ་ཆུང་རིམ་ནས་སྐྱེ་བས་མི་མངོན་པ་ཡིན་གྱི་དེའི་སྐབས་སུ་སྡུག་བསྔལ་མེད་པ་མིན་ལ་དེ་བཞིན་དུ་བསྡད་བསྡད་པ་ལས་ཡང་སྡུག་བསྔལ་བར་མངོན་པ་ན་འཆམ་འཆམ་འགྲོ་ཞེས་ལངས་ཤིང་ལངས་པ་ན་བསྡད་པའི་སྡུག་བསྔལ་ཆེ་རིམ་ནས་འགག་ལངས་པའི་སྡུག་བསྔལ་ཆུང་རིམ་ནས། སྐྱེས་པ་མ་མངོན་པ་ཡིན་བཞི་བརྒྱ་པ་ལས་འཕེལ་བཞིན་པ་ཡི་བདེ་བ་ལ་ཇི་ལྟར་བཟློག་པ་མཐོང་འགྱུར་བ་དེ་ལྟར་སྡུག་བསྔལ་འཕེལ་བཞིན་ལ་བཟློག་པ་ཡོད་པ་མ་ཡིན་ནོ། ཨ་ཏོ་ཟེར་ནས་འཕེལ་བཞིན་པ་ཡི་བདེ་བ་ལ་ཟེར། དཔེར་ན། སྡུག་བསྔལ་སྔ་མ་དེ་དགའ། སྡུག་བསྔལ་སྔ་མ་དེ་འགག་བྱས་ནས་ཕྱི་མ་དེ་ཡར་འཕེལ་འོང་སྟེ། ཕྱི་མ་དེ་ཡར་འཕེལ་གྱི་འཕེལ་གྱི་བྱེད་ལ་མི་མངོན་པའི་ཚུལ་དུ་འཕེལ་བྱས་ནས། ཨ་དེ་ཡི་གནས་སྐབས་ཅིག་ལ་བདེ་བ་འདྲ་བ་ཅིག་སྣང་བ་རེད། ནམ་ཞིག་གི་ཚེ་ན་ཁོ་ལས་ལྡོག་འདོད་ཀྱི་བློ་དེ་སྐྱེ་འོང་རེད། དེ་ཡི་ཚེ་ན་སྡུག་བསྔལ་ཁོ་རང་རང་འཕེལ་བསྡད་པ་ལས་མ་གཏོགས། བདེ་བ་འཕེལ་བ་རྩ་བ་ནས་མ་རེད།

དམྱལ་བའི་ཟག་བཅས་ཉེར་ལེན་གྱི་ཕུང་པོ་བླངས་པ་དེའི་ཡིད་བྱེད་ཀྱི་རྒྱུན་ལ་ཡི་དྭགས་ཀྱི་བཀྲེས་སྐོམ་གྱི་སྡུག་བསྔལ་ཡང་ཡི་དྭགས་ཀྱི་ཉེར་ལེན་གྱི་ཕུང་པོ་དེ་ཉིད་བཟུང་བས་བྱུང་བ་དུད་འགྲོའི་བོང་བུ་ལྟ་བུ་ཡང་བོང་བུ་ཡི་ལུས་གྲུབ་ན་ཁལ་འགེལ་བ་དང། སྦ་དབྱུག་གཟེད་པ་སོགས་ཀྱི་སྡུག་བསྔལ་མྱོང་བའི་སྣོད་དུ་རང་ཤུགས་ཀྱིས་གྲུབ་ཟིན་པ་དེ་ཐ་ན་ཚེར་མ་ཅིག་ཟུག་པ་ན་ཡང་མི་བཟོད་པའི་ན་ཚ་འབྱུང་ཚུལ་བཅས་ཀྱང་ཉེར་ལེན་གྱི་ཕུང་པོ་དེ་ཉིད་བླངས་པས་འབྱུང་བ་ཡིན་དེས་ན་མི་གཅེར་བུ་རྒྱབ་ཏུ་ཚེར་མ་ཡི་ཁུར་ཞིག་ཁུར་བ་ན་དེ་ཡི་ཁུར་མ་འཕངས་མ་སད་པ་དེ་སྲིད་དུ་སྡུག་བསྔལ་དང་མི་འབྲལ་བ་བཞིན། ཇི་སྲིད་ཟག་བཅས་ཉེར་ལེན་གྱི་ཕུང་པོའི་ཁུར་དེ་དང་མ་བྲལ་བ་དེ་སྲིད་དུ་སྡུག་བསྔལ་གང་ཡང་རུང་བ་མི་མྱོང་བའི་སྐབས་མེད་པ་ཡིན་ཁྱིམ་བདག་དཔལ་སྐྱེས་རབ་ཏུ་བྱུང་ཚུལ་དང་མཁན་པོ་མོའུ་འགལ་གྱིས་དཔལ་སྐྱེས་རྒྱ་མཚོ་ཡི་འགྲམ་དུ་ཁྲིད་དེ་སྐྱེ་བ་སྔ་མའི་རོ་དང་རུས་པ་སོགས་བསྟན་ནས་ཡིད་སྐྱོ་བའི་ལོ་རྒྱུས་གསུངས། ཁྱིམ་བདག་དཔལ་སྐྱེས་དེ་ནས་འཕགས་པ་མོའུ་འགལ་གྱི་བུས་རྫུ་འཕྲུལ་གྱིས་བསྟན་བྱས་ནས་རང་གི་ལུས་སྔ་མའི་བར་དུ་ཚོགས་སུ་བསྟན་དགོས་བྱུང་བ་རེད་པ། ཉེར་ལེན་གྱི་ཕུང་པོ་ཞེས་པའང་ཚེར་མ་ལས་བྱུང་བའི་མེ་ལ་ཚེར་མའི་མེ་ཞེས་བརྗོད་པ་ལྟ་བུ་ཡིན། ཉེར་ལེན་གྱི་ཕུང་པོ་དེ་དཔེར་ན་རྒྱུ་མིང་འབྲས་ལ་བཏགས་པ་དང་འབྲས་མིང་རྒྱུ་ལ་བཏགས་པ་གྲོགས་མིང་གྲོགས་ཅན་ལ་བཏགས་པ་སོགས་སོ་སོར་གསུངས་ཡོད་རེད། ཟག་བཅས་ཉེ་བར་ལེན་པའི་ཉེར་ལེན་གྱི་ཕུང་པོ་ཟེར་ཏེ་ཁོ་རང་རང་ཉེར་ལེན་ཟེར་ནས་བསྡུས་པ་ཅིག་མིང་བཏགས་རེད་བ། འོ་དེ་བཏགས་དགོས་ཡས་དེ་ག་རེ་རེད་ཟེར་ན། སོག་མ་ལས་བྱུང་བའི་མེ་དེ་ལ་སོག་མའི་མེ་ཟེར། སོག་མ་མེ་མདག་བཏང་བཞག་གི་དེ་ལ་སོག་མའི་མེ་ཟེར་གི་རེད་བ། ཙན་དན་མེ་མདག་བཏང་ནས་བྱུང་བ་དེ་ལ་ཙན་དན་གྱི་མེ་ཟེར་གི་རེད་བ། ཨ་ཙོ་ཟེར་ན་དེ་ནི་བཏགས་པ་ཅིག་རེད། སྔ་མའི་ཉེ་བར་ལེན་པ་ཉོན་མོངས་ལས་བྱུང་བའི་ཕུང་པོ་ཡིན་པས་རྒྱུ་མེད་འབྲས་ལ་ལྟ་བ་དང། རྒྱུ་མིང་དེ། འབྲས་ལ་བཏགས་ཡས་དེ། སྔ་མའི་ཉེ་བར་ལེན་པའི་ཉོན་མོངས་དེ་རེད་བ། ཉོན་མོངས་དེ་ནི་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ལ་ཕར་བཏགས་པ་རེད། རྒྱལ་པོ་ལ་རག་ལས་པའི་མི་ལ་རྒྱལ་པོའི་མི་ཞེས་པ་བཞིན་དུ། ཉེ་བར་ལེན་པ་ཉོན་མོངས་པ་ལ་རག་ལས་པའི་ཕུང་པོ་ཡིན་པས་ན། གྲོགས་མིང་གྲོགས་ཅན་ལ་བཏགས་པ་ཡིན།